གོ་གི་མ་རེད་བྱས་ན་ད་ཐོན་དེ་ནས་བྱེད་ད་དེ་ནས་གང་ལྟར་ཡིན་ན་སྙིགས་མ་ལྔ་བདོ་བའི་རྐྱེན་གྱིས་ཆོས་བྱས་རྒྱུ་མེད་བྱས་ལོང་མེད་བྱས་པ་ལ་བར་ཆད་མང་པོ། འོ་ནས་ན་ཚ་མང་པོ་མི་ཡི་བར་ཆད་མི་མ་ཡིན་གྱི་བར་ཆད་དེ་འདྲ་མང་པོ་ཡོད་ཙང་བར་ཆད་གང་ག་མེད་པར་བྱས་པའི་སྐྱིད་པོ་ཡག་པོ་གཅིག་པའི་ཨེམ་པོ་ཅན་པའི་ཁུ་སིམ་མིན་གྱི་ཆོས་བྱས་རྒྱུ་དེ་སུ་ལ་ཡིན་ན་ཡོད་མ་རེད་དེ་མེད་པ་ཡིན་ཙང་བར་ཆད་རྐྱེན་ངན་རུབ་འཛིང་པའི་དཀྱིལ་ནས་ཆོས་བྱས་དགོས་པ་ཡིན་དུས་རྐྱེན་ངན་པ་གིས་མ་གནོད་པ་བྱེད། རྐྱེན་ངན་པ་བྱུང་ནས་པའི་རྐྱེན་ངན་པ་དེ་གྲོགས་སུ་ཤར་ནས། རྐྱེན་ངན་པ་གིས་ཆོས་ལ་མ་གནོད་པའི་ཐོག་ལ་ཆོས་ལ་ཕན་པ་ཞིག་བྱེད་རྒྱུ་ཡོད་པ་དག་བློ་སྦྱོང་དེ་སྒོམ་མཁན་དེ་ལ་རྒྱུ་བ་ཤ་ཟ་སྐྱེལ་མ་དྲངས་པ་བཅས་མང་པོ་བྱས་མགོ་འཁྲུགས་འདུག་ད་ཨ་ལས་དང་པོ། སྦྱོར་བ་བཞིའི་སྒོ་ནས་བཤད་ན་ཚོགས་བསགས་སྒྲིབ་པ་སྦྱོང་ཆོས་སྐྱོང་ལ་གཏོར་མ་འབྱུང་པོ་ལ་གཏོར་ཆོས་སྐྱོང་ལ་གཏོར་འབྱུང་པོ་ལ་གཏོར་སྣ་ཁ་བཞི་དེ་བཤད་ན་ཏག་ཏག་རེད། ད་རྐྱེན་ངན་པ་བྱུང་ན་བས་ཆོས་ལ་མ་གནོད་ཡག་སྟེ། བྱ་བྱིའུ་ལ་བྲག་གཡང་བྱུང་བ་འདྲ་པོ། བྱ་ཡི་རྒྱལ་པོ་ལ་བྲག་གི་གཡང་བྱུང་ན་གནོད་གི་མ་རེད་ཁོ་ལ་ཁོ་གཡང་གང་ལོར་ཟག་ནས་སྡོད་ཡ་ཡོད་མ་འཕུར་འགྲོ་གི་རེད། དེ་ནང་བཞིན་ང་རང་ཚོ་ལ་བའི་ཆོས་ལ་བར་ཆད་ཡོང་གི་ཡོད་ནས་བློ་སྦྱོང་གི་མན་ངག་ཡོད་མཁན་དེ་བར་ཆད་བྱུང་ན་ཆོས་ལ་མ་གནོད་པ་ཅིག་ཆོས་ཀྱི་གྲོགས་སུ་འགྲོ་ཡ་ཅིག་བྱེད་ཀྱི་ཡོད་དང་འོ་དེ་རེད་ད་དོན་དུ་སྤེལ་བྱས་བློ་སྦྱོང་སྒོམ་པའི་ཡག་པོ་བྱས་བསྡད་དུས་བའི་ཁོང་ཁྲོ་རང་དབང་མེད་པ་ཡོང་བ་འདྲ་པོ་འདོད་ཆགས་ཡི་རང་དབང་མེད་པ་ཡོང་བ་འདྲ་པོ

མཎྜལ་ཕུལ། མཆོད་པ་ཕུལ་མཎྜལ་ཕུལ། ཨ་ནི། བས། གསོལ་བ་བཏབ། ཨ་ནི། ནང་བཞིན་གྱི། ཉོན་མོངས་དུག་གསུམ་གྱི་གཉེན་པོ་དེ་ལ་གཉེན་པོ་བསྟེན་དེ་འདྲ་བྱེད་ཀྱི་རེད་དེ་མ་ཡིན་པས། ན་བ་ཚ་བ་བྱུང་ན་རེད་ད། གཙོ་བོ་དེ་ན་ཚ་རེད་ད་ཁོང་ཁྲོ་ཡིན་ན་ད་གཉེན་པོ་བསྟེན་དུས་དེ་དྲག་གི་རེད་སེམས་ཀྱི་ཉོན་མོངས་དེ་ཞི་བ་ལ། མང་པོ་རང་དགོས་ཡ་ཡོད་མ་རེད། ཡིན་ནའི་གཏོང་ལེན་སྒོམ་དགོས། ང་ཁོང་ཁྲོ་ཅི་བྱ། ཁོང་ཁྲོ་འདི་གི་ཐོག་མ་མེད་པ་ནས་ང་ཕུང་ལ་བཅུག་ནས་པས། བག་ངར་མེད་པ་བཟོ་མཁན་ཁོ་ཡིན།

དང་ཐོག་ཡིན་ན་ངས་སྡིག་པ་བཤགས་པའི་ཆེད་དུ་བས། ན་ནས་ཡག་གི་ཡོད་ན་ང་ན་བཅུག་རོགས་གྱིས་ཤི་ནས་ཡག་གི་ཡོད་ན་ཤི་བཅུག་རོགས་གྱིས། སོས་ནས་ཡག་གི་ཡོད་ན་སོས་བཅུག་རོགས་གྱིས་ཕྲིན་ལས་དེ་བཅོལ་ནས་ཡང་གཏོང་ལེན་སྒོམ། དེ་ནང་བཞིན་འབྱུང་པོ་ལ་གཏོར་མ་སྦྱིན། འབྱུང་པོ་ལ་གཏོར་མ་སྦྱིན་ནས། ཁྱེད་རང་ཚོ་ང་བར་ཆད་གཏོང།

ནོར་འདི་རེད། ད་ལྟ། རྐྱེན་ངན་ལམ་དུ་བསྒྱུར་བར་བྱེད། ད་བྱང་ཆུབ་ཀྱི་སེམས་ཀྱིས་བསྒྱུར་བར་བྱ་སྟེ། ལྟ་བའི་སྒོ་ནས་བསྒྱུར་བ་དེ་ལ་སྟོང་པ་ཉིད། དཔེར་ན་ན་ཚ་རྐྱེན་ག་རེ་བྱུང་ན་ཐོག་མ་ག་ནས་སྐྱེས་འདུག་ལྟ། དེ་བར་དུ་ག་བར་གནས་འདུག་ཐ་མ་ག་བར་འགྲོ་གི་འདུག་ལྟ་ནས། ཨ་ནི་ཁོ། སྟོང་ཡལ་ལ་འགྲོ་བའི་ཁོ་རང་ཁོའི་སྟེང་གི་སྟོང་པ་ཉིད་བསྒོམས་ནས། བསྒྱུར་ཡག་དེ་འདྲ་ཞིག་རེད། ད་ཡིན་ན་སྦྱོར་བ་བཞི་གིས་མི་ཐུལ་བ་ཡོད་མ་རེད། ད་ཨ་ལི་འདི་ག་རུ་ཆོས་མཚམས་བཅད།

ཁྱིམ་པ་ཁོང་ཚོ་ལ་གསང་སྔགས་ཀྱི་སྡོམ་པ་ཇི་ལྟར་ལེན་ཡག་དེ་རིང་སང་ཉིན་དབང་ཞུ་ཞུ་ཟེར་སུ་གཅིག་གིས་ཁྲིད་ཡོང་བ་མ་རེད་སོ་སོ་ཡར་འཛུལ་ནས་དབང་ཞུ་གསང་སྔགས་ཀྱི་སྡོམ་པ་དང་བྱང་སེམས་ཀྱི་སྡོམ་པ་ལེན་པ་རེད། དེ་རེད་ཡིན་ཙང་ཧུར་ཐག་ཧབ་ཐག་ཡག་པོ་བྱེད་སྲུང་གཙང་མ་ཡག་པོ་ཞིག་བྱེད་དགོས་རེད་ཡ། རྒྱ་བཞག་པ་ཡིན་ན་ད་ཁྲལ་ཆུད་དུ་ཆུད་དུ་ཅི་མ་རེད་སུ་གཅིག་མེད་དུ་ཅང་གི་ལྐོག་འབྲེལ་ཡོད་སྟོང་ཁ་ཇེ་ཆེ་ཇེ་དགུར་བཏང་སུ་གཅིག་གིས་ཁྲལ་འགེལ་མེད་པ་རང་གིས་དང་དུ་བླངས་པ་ཡིན་ཙང་ད་རང་གིས་ཧུར་ཐག་བྱེད་དགོས་ཟེར་ལབ་པ་རེད།

དེ་གསུངས་ཡོད་དང། ང་ཡི་བསྟན་ལ་མ་གུས་པ། དེ་དག་ང་མཐོང་ཅི་ཞིག་བྱ། སངས་རྒྱས་ཀྱི་བྱིས་མ་རྗེས་གསུང་བྱ་བའི་བསྟན་པ། ལུང་དང་རྟོགས་པའི་བསྟན་པ་ལ་གུས་ཞབས་བྱས་ཉམས་ལེན་མ་བྱས་ན་སངས་རྒྱས་མཇལ་ནས་ཕན་ཐོགས་ཡག་མེད་གསུང། འོ་ན་ངའི་བསྟན་པ་འདི་ལ་མ་གུས་པ་ཅིག་ལ་ང་མཐོང་ནས་ག་གེ་ཡོང་གི་མ་རེད་ག་རེ་ཕན་གི་རེད་གསུང་བ་རེད། སོ་ཐར་བྱང་སེམས་གསང་སྔགས། དགའ་བ་བྱས་ནས་ད་ང་རང་ཚོ་བའི་ཐེག་པ་ཆེན་པོ་བྱས་སངས་རྒྱས་གོ་འཕང་ཐོབ་འདོད་ཡོག་ཡིན་ཙང་བྱང་ཆུབ་ཀྱི་སེམས་སྒོམ་རྒྱུ་མ་གཏོགས་གཞན་པ་འདི་ལས་རྩ་ཆེ་བ་ཅིག་བྱེད་ཡག་ཡོག་མ་རེད། ཡོད་ཡོག་རེད། ཡིན་ནའང་བདག་གཞན་མཉམ་བརྗེ་གི་སྒོ་ནས་དེ་ཟབ་པ་ཡོག་རེད། ག་རེ་བྱས་ནས་ཁོ་གཉིས་ཟུང་འབྲེལ་གྱི་སྒོ་ནས་དོན་དག་ཡང་སྙིང་རང་རྒྱུད་ལ་བྱང་ཆུབ་ཀྱི་སེམས་འབྱོངས་ཐུབ་པ་ཅིག

དྲན་གསོ་གི་བསམ་པ་བརྩི་འགྲིག་པ་ཞིག་རེད་ད་སེམས་ཅན་རྣམས་སྡུག་བསྔལ་གྱིས་མནར་ཚུལ་བསམ་ཡག་དེ་ལ་འདི་ནང་གསུང་ཡག་དེ་མར་འདི་འདྲ་གསུངས་ཡོག་རེད་ག་འདྲ་ཡག་རེད་ཟེར་ན་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར། བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས། བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད། མ་རིག་མུན་པའི་སྨག་ཆེན་འཐིབས། ཡ་ཀུན་ནས་འཐིབས། མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་རུ།

འོ་ད་དེ་འདྲའི་སྲིད་པ་མཐའ་མེད་པ་ཅིག་ནང་ལ་སྐྱེས་ནས་དེ་ནི་པའི། སྡུག་བསྔལ་གསུམ་པོ་དེ་གིས་རྒྱུན་ཆད་མེད་པར་སྡུག་བསྔལ་ནི་མནར་བསྡད་མཁན་གྱི་མ་སེམས་ཅན་ཐམས་ཅད་བྱས་པ་རེད་ཆུ་བོ་བཞི་ཡིས་ཁྱེར་ལུགས་ག་འདྲ་རེད་ཅེ་ན། ཆུ་བོ་བཞི་དེ། མ་རིག་པའི་ཆུ་བོ་ལྟ་བའི་ཆུ་བོ་སྲིད་པའི་ཆུ་བོ། འདོད་པའི་ཆུ་བོ་བཞི་རེད། ཁ་ཁ་བཞག་གོ་རེད། ད་དེ་ཚོའི་དོན་དག་བཤད་ནས་གོ་གི་མ་རེད་ཡང། གཞུང་ཆེན་པོ་ལ་གོ་མཁན་ཁོ་གཉིས་མ་གཏོགས་ཅིག་ཨ་ཡོད་མི་ཤེས། ཉོན་མོངས་པ་སྣ་ཁ་བཞི་རེད། འདོད་པའི་ཟག་པ་བྱས། སྲིད་པའི་ཟག་པ་བྱས་མ་རིག་པའི་ཟག་པ་གསུམ། དེ་ལ་ཕར་དབྱེ་བ་ཕྱེ་ནས། ཆུ་བོ་བཞག་སྟེ་འདོད་པའི་ཆུ་བོ། མ་རིག་པའི་ཆུ་བོ། སྲིད་པའི་ཆུ་བོ། ལྟ་བའི་ཆུ་བོ་རུ་བྱས་ནས་བཞི་བཞག་པ་རེད། ཆུ་བོ་བཞི་པོ་དེ་རྒྱུན་མི་ཆད་པར་འབབ་པ་དེ་རང་གི་ཕར་དབང་དུ་འགྲོ་ནས། ང་རང་ཚོ་སྐད་ཅིག་རྐྱང་པའི་རང་དབང་མེད་པར་ཆུ་བོ་བཞི་པོ་དེ་བཅོས་ནས་རེ་བ་ནི་འདོད།

ཕུ་ཐབས་མེད་པ་རེད་དེ་ན་ང་ཚོ་རྒྱུད་ཀྱི་མ་རིག་པ་གཅིག་ལ་ལྡོག་ཐབས་རྩ་ནས་མེད་ནི་བས་ལྡོག་ཐབས་ཡོད་ཡ་སྟོང་ཉིད་སྒོམ་ནས་བས་ད་བས་རང་ལ་ཞུགས་པ་དེ་ནི་མི་ཤེས་དེ་མེད་པས་མ་རིག་པ་དེ་ལ་ཐབས་ཤེས་རྩ་ནས་སྤྲོད་མི་ཐུབ་ད་བས་ན་གཞན་མ་རིག་པ་དང་ཨ་ནི་བས་ཆོས་ཉོན་མོངས་པ་གང་ག་ལ་བས་ཐབས་དེ་སྤྲད་མ་ཐུབ་བས་ན་ཁོ་རང་གི་དབང་དུ་འགྲོ་ཉོན་མོངས་པས་གང་ཁྱེར་སྐད་ཀྱི་ཉོན་མོངས་པས་ག་རེ་བྱེད་བྱེད་ཡིན་ཙང་ཤུགས་དྲག་པོ་བྱེད་པ་ཤུགས་དྲག་ཆུ་བོ་བྱས་རྒྱུ་ཡི་ཆུ་བོ་ད་འབྲས་བུའི་ཆུ་བོ་བྱེད་ཀྱི་ཡིན་ན། སྐྱེ་བ། རྒ་བ། ན་བ། ཤི་བ། སྐྱེ་རྒ་ན་ཤི་བཞི་པོ་དེ་འབྲས་བུའི་ཆུ་བོ་རེད། ང་རང་ཚོ་མི་ཡིན་རྩ་ནས་མེད་པ་རང་དབང་རྩ་ནས་མེད་པ་སྐྱེ་དགོ་བ་རེད་ཤི་དགོ་བ་རེད་ན་དགོ་བ་རེད། ཨ་ནི་རྒས་དགོ་བ་རེད། གས་ཡོད་མ་སྲིད་ལ་ཆུ་བོ་ཆུ་ཤུགས་ཆེན་པོ་དང་ཐུག་པ་ནང་བཞིན་རེད། བཞི་པོ་དེ་ལ་ཅིག་ཐར་ཡག་གི་ཐབས་ཤིག་སྤྲད་དགོ་རེད་དེ་ཕར་ཐར་ཡག་གཏན་ནས་མི་ཐུབ་བཟོ་བཅིངས་བསྡད་མཁན་དེ་བདག་འཛིན་གིས་བཅིངས་བསྡད་པ་རེད་ང་རང་ཚོ་གང་ཟག་གི་བདག་འཛིན་ཆོས་ཀྱི་བདག་འཛིན་གིས་བཅིངས་ནས་བདག་འཛིན་ལས་བྲོས་རྩ་ནས་མ་ཐུབ་སྟོང་ཉིད་རྟོགས་མ་ཐུབ།

སྐྱིལ་ཀྲུང་ཅིག་བཅས་པ་ལ་སང་སྡོད་ཁག་བྱེད་གི་རེད། སྐྱིད་པོ་ག་ཡང་མ་རེད་སྡུག་བསྔལ་རེད་དེ། སྡུག་བསྔལ་ཡོད་རེད། ད་བསྡད་བཞག་ན་ཆུ་ཚོད་གཉིས་ལྷག་བསྡད་ཐུབ་གི་མ་རེད། དེ་པུས་མོ་དོ་བ་ན་ཡོང་གི་རེད། ད་ཅིག་ལངས་རྒྱུ་བྱུང་ཆོག་ག་བསམ་གི་རེད། ད་སྡུག་བསྔལ་དང། སྡུག་བསྔལ་ལ་འགྱུར་སོང་བ་རེད་གོ། ད་ནི་ད་ལྟ་བ་སྡོད་ཆུ་ཚོད་གསུམ་ངོ་ཚོད་སྡོད་དུས་གཏན་རྐང་པ་ན་གི་རེད།

ཇ་དེ་ཚོད་མ་ཤེས་པས་ཁྲོ་གང་དུ་བཅས་བཟོ་ནས་འདུག་འཐུང་འདི། ཨ་ནི། གཅིག་འཐུང་གཉིས་འཐུང་གསུམ་འཐུང་བྱས་ནས་འདི་རུ་འདི་རུ་འདི་རུ་བདེ་བ་ཟེར་མཁན་དེ་མོ་མང་ནས་དེ་རུ་དེ་རུ་འགྲོ་སྐོར་དང། ཨ་ནི། ཡོང་ཙང་གསུང་དུ་ཡག་ཡག་ཡག་ཡག་ཁང་ཡོང། དེ་ནས་ལུས་ཡོང། ཨ་ནི། ཨར་སྟེང་གི་མ་རེད་ཅེས་བྱས་ན་ན་གི་རེད། ཨ་ནི་སྡུག་བསྔལ་དཔག་ཏུ་མེད་པ་བྱས་དེ་ནས་ཕྱི་རུ་བ་ལུས་ན་ཚ་གཏོང་སྐྱུག་པ་སྐྱུག་གང་ཡང་བྱེད་གི་རེད།

ད་ཡང་དེ་དྲག་ནི་ཉི་མ་ན་བསྡད་ན་ཡང་ཁོ་ཁྱུར་ཁྱུར་ཁྱུར་ཚ་སྡུག་ཅིག་ཨར་མ་བསྡད་མ་ཆགས་ད་ཁོ་ཆེན་པོ་ཆགས་སོང་བས་ད་ཡང་གྲིབ་ནག་ནང་ལ་ཡར་ཡོང་གྲང་ས་དེ་སླེབས་སོང་ན་ཚ་བའི་སྡུག་བསྔལ་ཆེན་པོ་དེ་མར་ཆག་གྲང་བའི་སྡུག་བསྔལ་ཆུང་ངུ་ཡར་སྐྱེ་འོང་དུས་དེ་ཡང་མ་མངོན་བར་གྱི་གྲང་བ་དེ་བདེ་བ་ཡིན་ས་འདི་བདེ་སང་སང་འགྲོ་ཅིང་ང་ཚོ་བདེ་བ་འཛིན་པ་གང་ཡིན་པ་དེ་སྡུག་བསྔལ་སྡུག་བསྔལ་གྱི་རང་བཞིན་ཞེས་ཁོ་ལ་བསྟེན་དྲགས་ན

ལོ་འདི་ལ་བྱས། ཟླ་བ་འདི་རེད། ཉི་མ་དེ་རིང་གི་ཞག་པོ་གཅིག་འདིའི་འཕྲོ་བརླག་མ་འགྲོ་བ་བྱེད་དགོས་བསམ་ཉི་མ་གཅིག་གི་འཕེན་པ་དེ་ཡག་པོ་ཞིག་གཏོང། འཕེན་པ་གཏོང་བ་ནང་བཞིན་ཡང་བྱེད་ཀྱི་ཡིན་ན་ཨ་དགོང་དྲོ་ཁ་ཡར་ལོག་དེ་རིང་འཕེན་པ་གཏོང་ནང་བཞིན་རེད་ཨ་འདུག་མི་འདུག། རེད་མི་འདུག་ན་སང་ཉིན་ནས་དེ་འདྲ་བྱེད་མི་ཉན་བསམ། རེད་ཡོད་ན་ནི་ད་ལྟ་བུ་ཡག་དེ་རིང་འཕེན་པ་གཏོང་བ་ནང་བཞིན་བྱུང་ཤག། སང་ཉིན་ད་ག་རང་བྱེད་དགོས་བསམ་པ་འདྲ་བོ་བྱས་ནས། ཨ་ནི། ཨ་ནི། སང་ཉིན་དེ་འདྲས་ཞིག་གནངས་ཉིན་དེ་འདྲ་བྱས་མི་ཚེ་གཅིག་ལ་སྦྱངས་ན་དེ་ཡག་པོ་ཡོང་གི་རེད་འཕེན་པ་གཏོང་ཡས་དེ་གལ་ཆེན་པོ་རེད་ཆོས་དང་སྲིད་གང་ཡིན་ལ་ཡིན་ན་འཕེན་པ་གཏོང་དགོས་དེ་ག་གང་ལ་ཡང་འཕེན་པ་རེད་བྱོས་ཁ་མཆུ་ཅིག་རྒྱག་གི་ཡིན་ན་ཁ་མཆུ་མ་རྒྱག་གོང་ནས་བསམ་བློ་གཏོང་དགོས་རེད་ཡ་ངས་ཁོ་ལ་ཁ་མཆུ་རྒྱག་ཁོས་འདི་ཟེར་བྱུང་ངས་འདི་ལབ་ངས་སྐྱོན་འདི་བཙུགས། བན་བུ་ཁོད་ཀྱི་རིགས་པ་འདི་འདྲ་ཅིག་ལབ་བྱུང་ངའི་རིགས་པ་འདི་འདྲ་ཀྱི་རྩའི་བསམ་པས་ཚང་མ་མང་པོ་ཅིག་བཏང་ནས་དེ་ནི་གྲ་འགྲིག་གི་འདུག་ནས་ཉི་མ་ཅིག་ཁ་མཆུ་བཤད་དགོས་རེད་འཕེན་པ་ཡག་པོ་བཏང་ཡོད་ན་ཁ་མཆུ་དེ་ར་འགྲོ་ཡོད་རེད་ཨ་ནི་འཕེན་པ་མི་གཏོང་མཁན་དེ་ཧ་ཐ་པ་དེ་ཡིན་ཙང་ཨ་ནི་སྐད་ཆ་གྲ་མ་འགྲིག་བྱས་བྱུང་ར་འགྲོ་ཡོད་རེད་དེ་དང་རྒྱལ་ཁབ་ཀྱི་འཁྲུག་པ་ཡིན་བཅུག་ན་འཕེན་པ་བཏང་ནས་བཟོ་བར་དང་ཡང་ཁོ་མི་ཁོས་ངར་ཅིག་བྱས་བྱུང་ད་བྱེད་རྒྱུ་མེད་ངས་ཁོ་ལ་དམག་རྒྱག་དགོས་ཁོ་མེད་པ་བཟོ་དགོས་བསམ།

དཀོན་མཆོག་ལ་མཆོད་པ་ཕུལ་ཡོན་ཆབ་ཕུལ་ནི་འདྲ་ཡོན་ཆབ་ཕུལ་སྤོས་གཅིག་ལས་མ་ཕུལ་ནི་འདྲ། བ་དེ་ནི་སྲོག་ཆགས་ཅིག་གི་སྲོག་ལས་མ་བསླུ་ནི་འདྲ་དགེ་བ་འདྲ་བོ་སྣ་ཁ་གཅིག་ལས་མ་སྤྱད་ནི་འདྲ་དགེ་བ་ག་འདྲ་ཞིག་བྱེད་བཅུག་ན་བ་འདི་བས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེ་བ་སྐྱེས་པ་འཕེལ་བ། བདག་འཛིན་འགོང་པོ་བདུད་ཀྱི་དབང་དུ་མ་སོང་བ་དེ་འདྲ་གི་རྒྱུ་ལ་ཡང་བསྔོ་ན།

གཞན་གྱིས་དགེ་བ་འདྲ་བོ་བྱས་ན་ཁོས་ཅི་བྱེད་ག་བྱེད་སོགས་ང་ཡི་གོམས་པས་སོ་སོ་མ་བྱུང་བ་ཡི་ཁོས་བྱས་ནས་བསམ་དེ་ལ་ཕྲག་དོག་འདྲ་བོ་སྐྱེ་འོང་ཞེས་སྟོབས་ཤུགས་ཏེ། བྱང་ཆུབ་ཀྱི་སེམས་ཀྱིས་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་ཡར་བཞག་གི་ཡིན་བསམ་དགོས་པ་རེད། སེམས་ཅན་ཁོ་རང་ཚོས་དགེ་བ་འདྲ་བསགས་རོགས་བྱས་ནས་ཡག་ཐག་ཆོད་རེད་བ་དེ་དེ་མ་བྱེད་པ་བྱས་ཕྲག་དོག་བྱེད་དེ་ངས་འདི་ལ་བྱང་ཆུབ་སེམས་མེད་པའི་རྟགས་རེད།

ད་དེ་ཉི་མ་གཅིག་གི་རིང་ལ་འོ་མས་སྟོབས་ལྔ་པོ་དེའི་ཁོག་པ་ནང་ལ་ཡར། ཨ་ནི་བྱང་ཆུབ་སེམས་སྒོམ་རྒྱུ། བདག་འཛིན་ལ་མུར་ཆུང་གཏོང་རྒྱུ། རྐྱེན་བྱུང་ན་ལམ་དུ་འཁྱེར་རྒྱུ་རྐྱེན་ངན་ལམ་དུ་ཁྱེར་རྒྱུ། བསླབ་བྱ་དམ་ཚིག་བསྲུང་རྒྱུ། བློ་སྦྱོང་གི་དམ་ཚིག་བསྲུང་རྒྱུ་བློ་སྦྱོང་གི་བསླབ་བྱ་ལ་སློབ་ཡ། དེ་ག་ནང་བཞིན་དགེ་ཚུལ་སློང་ཡིན་ན་སོ་སོའི་སྡོམ་པ་བསྲུང་ཡ།